ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གྲོ་མོ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་སྔ་དྲོའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ནང་གི་སློབ་གྲྭ་ཁག་སློབ་འགོ་ཚུགས་ཀྱི་ཡོད་ཀྱང་བོད་ཡིག་སློབ་ཁྲིད་སྔར་ལས་ཇེ་ཉུང་དུ་གཏོང་གི་ཡོད་པའི་སྐོར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་ལོ་རྒྱུས་རང་བཞིན་གྱི་ཕེབས་ལམ་ཞེས་པ་ཞིག

མཇུག་ཏུ་བཅར་འདྲི་ལེ་ཚན་ནང་ཁ་ན་ཏཱ་རུ་སྐྱེས་པའི་ལོ་དགུ་དང་བརྒྱད་ལ་སླེབས་པའི་གཅེན་གཅུང་གཉིས་ཀྱིས་བོད་སྐད་དང་བོད་ཡིག་བྲིས་ཀློག་སོགས་རང་སྐྱ་འཕེར་བར་ཤེས་པ་དེ་ནི་ནུབ་ཕྱོགས་རྒྱལ་ཁབ་ནང་ཕ་མ་ནི་དགེ་རྒན་གལ་ཆེན་པོ་ཞིག་ཡིན་པ་ར་སྤྲོད་བྱས་ཡོད་པས་ཕྲུ་གུ་གཉིས་ལ་བཅར་འདྲི་བྱས་པ་ཞིག་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མཁའ་འགྲོ་གཡང་འཛོམས་ལགས་དང་གྲོ་མོ་ལྷ་མོ་ནས་སྙན་སྒྲོན་ཞུ་བ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ་རྒྱ་ནག་རྒྱལ་ཡོངས་ནང་སློབ་གྲྭ་ཁག་གི་དགུན་ཁའི་གུང་སེང་མཇུག་རྫོགས་ནས་སློབ་གྲྭ་འགོ་ཚུགས་ཀྱི་ཡོད་པ་བཞིན་བོད་ནང་གི་ས་ཁུལ་གང་སར་སློབ་གྲྭ་འགོ་ཚུགས་ཀྱི་ཡོད་པ་དང་ལྷ་སའི་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་གི་སློབ་ཁྲིད་ལོ་རེ་བཞིན་ཇེ་ཉུང་དུ་བཏང་སྟེ་དེ་སྔ་ལྷ་ས་གྲོང་ཁྱེར་དམའ་རིམ་སློབ་འབྲིང་གཉིས་པའི་ནང་བོད་སྐད་ཡིག་གི་སློབ་ཚན་གཅིག་པུ་ཡོད་ན་ཡང་དེང་སྐབས་བོད་ཡིག་གི་སློབ་ཁྲིད་མིང་ཙམ་ལས་སློབ་ཁྲིད་བྱེད་ཀྱི་མེད་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དེ་བཞིན་མཛོད་དགེ་ཕྱོགས་ནས་འདི་ལོ་ནས་བཟུང་སློབ་ཆུང་ཁག་གི་རྩིས་རིག་བོད་ཡིག་ནས་རྒྱ་ཡིག་ལ་བསྒྱུར་ཡོད་པ་དང་ལོ་གཉིས་ཀྱི་རྗེས་ནས་སློབ་ཆུང་སློབ་གྲྭ་ཚང་མའི་ནང་བོད་ཡིག་ཁྱོན་ནས་མེད་པ་བཟོ་རྒྱུ་ཡིན་པའི་སྐོར་འགྲེལ་བརྗོད་གནང་བྱུང། ད་ལྟའི་ཆར་རྒྱ་ནག་གཞུང་ངོས་ནས་སློབ་གྲྭ་འགོ་བཙུགས་པའི་དུས་ཚེས་གཏན་འཁེལ་བྱས་ཡོད་པ་བཞིན་ལྷ་ས་དང་རྔ་བ་རྫོང། བསང་ཆུ་རྫོང། དཀར་མཛེས་རྫོང། མཛོད་དགེ་རྫོང། ཀླུ་ཆུ་དང་རྨ་ཆུ་རྫོང། མངའ་རིས་རུ་ཐོག་རྫོང། དར་རྩེ་མདོ། ནག་ཆུ་འབྲི་རུ་རྫོང་སོགས་ཀྱི་གཞུང་འབྲེལ་ངོས་ནས་སློབ་གྲྭ་འགོ་བཙུགས་པའི་བརྡ་ཁྱབ་གཏོང་ཡོད་པ་ལས་བརྡ་ཁྱབ་ཁག་ནང་མང་ཆེ་ཤོས་ཀྱིས་སློབ་ཕྲུག་བདེ་འཇགས་ཀྱིས་སློབ་གྲྭར་སྐྱེལ་དགོས་པའི་སྐོར་སོགས་བཀོད་ཡོད་ན་ཡང་རུ་ཐོག་རྫོང་ལོ་དགུའི་གཏན་འཇགས་སློབ་གསོའི་ལམ་ལུགས་སློབ་གྲྭ་ཟེར་བས་སློབ་མ་ཚོ་སློབ་གྲྭར་ཡོང་སྐབས་ཆོས་ལུགས་ཀྱི་མཚོན་དོན་ཡོད་པའི་ཅ་དངོས་དང་ཆོས་ལུགས་ཀྱི་རྒྱན་ཆ་སོགས་རྩ་ནས་འཁྱེར་མི་ཆོག་པ་བརྗོད་ཡོད་པ་དང། ཡང་དར་རྩེ་མདོ་སློབ་འབྲིང་གིས་ཕ་མ་ཚོས་སློབ་མ་སློབ་གྲྭར་སྐྱེལ་ནས་ཡོང་སྐབས་ཕ་མ་སློབ་གྲྭའི་ནང་དུ་འཛུལ་མི་ཆོག་པ་སོགས་བསྒྲགས་འདུག་སློབ་འགོ་ཚུགས་སྐབས་ནི་རྒྱ་ནག་གཞུང་ལ་མཚོན་ན་དུས་རྒྱུན་བོད་ནང་གི་སློབ་གྲྭ་ཁག་ཏུ་སློབ་ཚན་རིགས་བསྒྱུར་བཅོས་ཀྱི་དུས་ཚོད་ལྟ་བུ་ཆགས་ཀྱི་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྟོན་དུས་སློབ་འགོ་ཚུགས་སྐབས་དང་འབྲེལ་རྒྱ་ནག་གཞུང་གིས་དཀར་མཛེས་ཕྱོགས་ཀྱི་སློབ་འབྲིང་ཁག་ཏུ་བོད་ཡིག་སློབ་ཚན་གཏན་ནས་མེད་པ་བཟོས་པ་དང། དེ་བཞིན་རྔ་བ་ཕྱོགས་ནས་བོད་ཡིག་ལམ་ནས་སློབ་ཁྲིད་བྱེད་ཐབས་ཇེ་ཉུང་དུ་གཏོང་བ་སོགས་བྱས་ཡོད་པ་རེད་ལ། གཞན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་དགུན་དུས་སློབ་འགོ་ཚུགས་སྐབས་དང་བསྟུན་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་གྱི་རྫོང་ཁག་གི་གཞུང་གཉེར་སློབ་གྲྭ་ཚང་མའི་ནང་བོད་ཡིག་གི་སློབ་ཚན་གཅིག་པུ་ལས་གཞན་པའི་རྩིས་དངོས་རྫས་གསུམ་དང་མཛེས་རྩལ་ཨང་རྩིས་སོགས་སློབ་ཚན་ཚང་མ་རྒྱ་ཡིག་ནང་བསྒྱུར་ཡོད་པ་རེད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་སྲིད་གཞུང་ཁག་གིས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་མཁན་རྣམས་གློད་བཀྲོལ་གཏོང་དགོས་པའི་གནོན་ཤུགས་སྤྲོད་དགོས་པ་དང་ཁོང་ཚོ་ནི་སོ་སོའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱད་པ་དེ་ལ་རྒྱ་ནག་གཞུང་གིས་ནོར་འཁྲུལ་གྱིས་བཙོན་འཇུག་བྱས་པ་ཞིག་ཡིན་པ་ནན་བརྗོད་གནང་འདུག། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་སྤེལ་བའི་གནས་ཚུལ་དེའི་ནང་ད་དུང། རྒྱ་ནག་གཞུང་གིས་སྡེ་དགེ་དབོན་པོ་སྟོད་ཁུལ་ནས་བོད་མི་རྣམས་གནས་སྤོས་བྱེད་དགོས་པའི་བཙན་བཀའ་གཏོང་བཞིན་པ་དེ་ནི་གཙོ་བོ་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་གི་ཆ་ཤས་ཤིག་ཡིན་པ་དང་དེ་ནི་རྒྱ་ནག་གཞུང་གིས་འབྲི་ཆུའི་བཞུར་རྒྱུན་དུ་ཁྱོན་ཆུ་མཛོད་གློག་ཁང་བཅུ་གསུམ་གསར་རྒྱག་བྱེད་འཆར་ཡོད་པའི་ཁོངས་ཀྱི་གཅིག་ཡིན་པ་བཀོད་འདུག། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་རྒྱ་ནག་གཞུང་གིས་དབུལ་སྐྱོར་ལ་ཁ་གཡར་ནས་འབྲི་ཆུའི་བཞུར་རྒྱུན་དུ་ཆགས་པའི་གོ་འཇོ་རྫོང་དང་སྨར་ཁམས་རྫོང་ཁོངས་ཀྱི་ཤང་དང་གྲོང་སྡེ་བདུན་ནས་མི་མང་ཆིག་ཁྲི་ཆིག་སྟོང་ལྷག་གནས་སྤོས་བྱེད་བཅུག་ཡོད་ཀྱང་རྒྱ་ནག་གཞུང་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས། རྒྱ་ནག་གཞུང་གིས་སྡེ་དགེ་དབོན་སྟོད་ཁུལ་ནས་འཛིན་བཟུང་བྱས་པའི་དགེ་འདུན་པ་དང་ས་གནས་ཡུལ་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་ཛ་དྲག་གི་གནས་ཚུལ་ཞིག་སྤེལ་འདུག། དེ་ཡང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་ཨ་རིའི་ནེའུ་ཡོག་གྲོང་ཁྱེར་དུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས། རྒྱ་ནག་གཞུང་གིས་སི་ཁྲོན་ཞིང་ཆེན་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་ཞུ་འབོད་གནང་མཁན་བོད་མི་སྐྱ་སེར་མི་མང་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་ཛ་དྲག་གནས་ཚུལ་སྤེལ་བའི་ནང། ཆུ་མཛོད་གློག་ཁང་གསར་རྒྱག་དེས་ལོ་རྒྱུས་ཡུན་རིང་ལྡན་པའི་བོད་ཀྱི་དགོན་སྡེ་དང་གྲོང་སྡེ་མང་པོ་རྩ་མེད་དུ་གཏོང་རྒྱུ་ཡིན་པ་བཀོད་འདུག། ཡང་འདིའི་ཐད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་དང་འབྲེལ་བའི་འགན་འཛིན་ལས་ཚབ་པ་མཱ་ཡཱ་ཝང་ལགས་ཀྱིས་གསུངས་ན། རྒྱ་ནག་གཞུང་གིས་ནམ་རྒྱུན་ནས་མང་ཚོགས་ཀྱི་ངོ་རྒོལ་ཁག་དགྲར་འཛིན་གྱི་ཡོད་ལ་དེ་བས་བོད་མི་དང་མི་རིགས་གཞན་གྱི་ངོ་རྒོལ་ལ་རྟག་ཏུ་གདུག་རྩུབ་ཆེན་པོས་དྲག་གནོན་བྱེད་ཀྱི་ཡོད་པ་གསུངས་ནས། ཁོང་གིས་གནས་ཚུལ་སྤེལ་བའི་ནང་མི་མང་གནས་སྤོས་དེ་དག་ཆུ་མཛོད་གློག་ཁང་གསར་རྒྱག་དང་འབྲེལ་བ་ཡོད་པ་གཏན་ནས་གླེང་མེད་པ་བཀོད་འདུག་ཡང་དེའི་ཐད་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འགན་འཛིན་ལས་ཚབ་པ་མཱ་ཡཱ་ཝང་ལགས་ཀྱིས། རྒྱ་ནག་གཞུང་གིས་ཞི་བའི་ངོ་རྒོལ་བྱེད་མཁན་མང་ཚོགས་རྣམས་དེ་ལྟར་གཞི་རྒྱ་ཆེན་པོའི་ཐོག་ནས་གང་བྱུང་འཛིན་བཟུང་བྱེད་བཞིན་པ་དེའི་ཐོག་ནས་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་འདིས་བོད་མིའི་གནའ་ཤུལ་རིག་གནས་དང་འཚོ་ཐབས་བཅས་ལ་ཤུགས་རྐྱེན་ཇི་འདྲ་ཞིག་ཐེབས་མིན་ཐད་སེམས་ཁྲལ་ཆེན་པོ་ཡོད་པ་གསལ་ཡོད་པས། རྒྱ་ནག་གཞུང་གིས་རྨང་གཞིའི་འཛུགས་སྐྲུན་གྱི་ལས་གཞི་གལ་ཆེན་ཁག་ལག་བསྟར་བྱེད་པའི་སྐབས་སུ་ཤུགས་རྐྱེན་ཐེབས་པའི་མི་དམངས་རྣམས་དེའི་ནང་མཉམ་ཞུགས་བྱེད་བཅུག་ཡ་ནི་གལ་ཆེ་དོན་ཆེན་དུ་བརྩི་དགོས་པ་གསུངས་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་འབྲེལ་བའི་ལོ་རྒྱུས་རང་བཞིན་གྱི་ཕེབས་ལམ་ཞེས་པ་ཞིག་ཨ་རུ་ནཱ་ཅལ་ཁུལ་དུ་ཉར་ཚགས་ཀྱི་ལས་གཞི་འགོ་འཛུགས་གནང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། བོད་དང་ས་འབྲེལ་ཆགས་པའི་རྒྱ་གར་བྱང་ཕྱོགས་ཨ་རུ་ནཱ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པད་མ་མཁའ་འགྲོ་ལགས་ཀྱིས་ལམ་སྟོན་གནང་བ་ལྟར་དེ་སྔ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་སྐབས་མངའ་སྡེ་དེ་ཉིད་ཀྱི་ཀན་ཙཱ་མ་ནི་ས་ཁུལ་ནས་མོན་རྟ་དབང་བར་གྱི་ཕེབས་ལམ་དེ་བཞིན་ཧ་ཅང་གི་རིན་ཐང་ཆེ་བའི་ས་ཚིགས་ཤིག་ལ་ངོས་འཛིན་གྱིས་ལོ་རྒྱུས་རང་བཞིན་ལྡན་པའི་ཕེབས་ལམ་ཞེས་ཉར་ཚགས་བྱས་ནས་ད་ཆ་མུ་མཐུད་ཡར་རྒྱས་གཏོང་མུས་ཡིན་འདུག་ཅིང། མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པའི་ཚོགས་གཙོ་བསྟན་འཛིན་འབྱོར་ལྡན་ལགས་ཀྱིས་ཕེབས་ལམ་དེ་ལ་སྤྱི་ལེ་དགུ་བཅུ་གོ་ལྔ་ཡོད་པ་དང་ཀན་རྩ་མ་ནི་ཁུལ་དུ་རྒྱལ་བ་རིན་པོ་ཆེ་མཆོག་གིས་ཕྱག་འཁར་གསོལ་སྩལ་མཛད་པ་དེ་ད་ཆ་ལྗོན་ཤིང་ཞིག་ཏུ་སྐྱེ་འཚར་བྱུང་ནས་མི་མང་ཚོས་དད་པ་ཆེན་པོའི་སྒོ་ནས་གནས་མཇལ་བྱ་ཡུལ་ཞིག་ཏུར་གྱུར་ཡོད་པ་མ་ཟད་ད་ལྟའི་ཆར་ལས་གཞི་དེ་ཡང་དད་ལྡན་པ་ཚོའི་གནས་མཇལ་དང་ཡུལ་སྐོར་བའི་ས་ཚིགས་ཤིག་ཏུར་འགྱུར་བའི་རེ་བ་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
སྐུ་མདུན་ཐོག་མ་ཕེབས་དུས་དང

ཐོག་མ་ཕས་ཁོ་རང་གི་ཕྱག་འཁར་བེར་ཀ་བསྣམས་ནས་བེར་ཀ་བཞག་གནང་རོགས་ད་ལྟ་ཤིང་སྡོང་ཆེན་པོ་ཞིག་ལ་གྱུར་ཡོད་རེད། ཀན་ཙཱ་མ་ནི་རྗེས་ལ་ཡ་ནི་ཆུ་དྭངས་མོ་ཆུ་དྭངས་མོ་རྗེས་ལ་གོར་ཟམ་དེ་ནས་ཡ་ནི་ཤག་ཏི་དེ་ནས་ལུམ་ལ། ཐོང་ལེང། དེ་རྗེས་དེ་ཀི་ལོ་མི་ཏར་སམ་བཏང་བ་ཡིན་ན་ཀི་ལོ་མི་ཏར་དགུ་བཅུ་གོ་ལྔ་ལྷག་ཟིན་ཡོད་རེད་རྟ་དབང་བར་དུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལོ་དེ་ཡི་ཕྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་མཚོ་སྣ་ནས་རྒྱ་གར་གྱི་ས་ཐོག་ཏུ་ཐོག་མར་ཞབས་སོར་འཁོད་དེ། ཆུ་དྭངས་མོ་རུ་ཕེབས་འབྱོར་བྱུང་མཚམས་སུ་རྒྱ་གར་གཞུང་གི Assam Rifles དམག་སྡེ་རུ་ཁག་ཅིག་ཆེད་གཏོང་གིས་མགོན་པོ་གང་ཉིད་མཆོག་ལ་ལོ་རྒྱུས་རང་བཞིན་གྱི་སྣེ་ལེན་དེ་ཞུས་ཡོད་པ་རེད། མོན་ཡུལ་སྐད་ཡིག་དང་རིག་གཞུང་རྒྱུན་འཛིན་དར་སྤེལ་ཚོགས་པས ྋགོང་ས་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ཁུལ་དེར་ཞབས་སོར་འཁོད་ཡུལ་ས་གནས་ཁག་ལ་མཆོད་རྟེན་དང་འགྲེམས་སྟོན་ཁང་དེ་བཞིན་དགོན་པ་ལ་སོགས་པའི་དྲན་རྟེན་གྱི་ལས་གཞི་མང་དག་ཅིག་གསར་རྒྱག་གནང་དང་གནང་མུས་ཡིན་པའི་ཁྲོད་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མོན་རྟ་དབང་གི་རླུང་ལ་ས་གནས་སུ་རྒྱལ་བའི་དྲན་རྟེན་ཆེད་ཕོ་བྲང་ཞིག་གསར་རྒྱག་ལེགས་གྲུབ་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་སྨོན་མཛད་ནས་ཕོ་བྲང་གི་མཚན་ལ་ཐར་འདོད་ནོར་བུ་གླིང་ཞེས་མཚན་གསོལ་མཛད་འདུག་པ་དང་དེ་ཡི་ཉེ་འཁྲིས་སུ་མགོན་པོ་གང་ཉིད་མཆོག་གི་རླབས་ཆེན་གྱི་མཛད་པ་འཕྲིན་ལས་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་ཀྱང་གསར་རྒྱག་བྱེད་མུས་ཡིན་པ་དེ་འབྱུང་འགྱུར་ཟླ་བ་དྲུག་ནང་ཚུད་ལ་ལེགས་གྲུབ་ཟིན་པའི་རེ་བ་གནང་གི་འདུག། ཀན་ཙཱ་མ་ནི་དེ་ཉེ་ཆར་ནི།

སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་སྲོལ་ཐོག་མ་དེ་ཡང་ཁོང་གིས་འགོ་འཛུགས་གནང་ཡོད་པའི་སྐོར་ངོ་སྤྲོད་གནང་གི་འདུག། སྐུ་མདུན་གྱི་འཁྲུངས་སྐར་དུས་ཆེན་ཐོག་མ་དེ་ནི་ངེད་ཀྱིས་བོད་ཀྱིས Organize བྱས་པ་ཡིན་ཁེན་ཛ་མ་ཎི་ལ། དེ་དུས་ནི་ང་ཚོ་དེ་ད་ག་ནང་བཞིན་གྱི་ས་ཆ་དེའི་ད་དགོན་པ་འདྲ་བོ་དང་ལྷ་ཁང་ཡོད་མ་རེད། ཡིན་ནའི་ད་ལས། ད་ལན་གྱི་འཁྲུངས་སྐར་དུས་ཆེན་དེ་ང་ཚོ་བོད་ཀྱི་དགྲ་རྒྱལ་པོ་བྱེད་ནས་ནི་ང་ཚོ་བྱེད་ཡ་ཡིན་ད་བོད་ཀྱི་ནི་ད་རྒྱ་མི་གིས་རྙོག་དྲ་བཤད་པ་ཡིན་ན་རེད་ག་རེ་བྱེད་པས་ནི་ང་ཚོ་ལ་དེ་གི་ཁྱད་པར་ག་ཡི་ཡོད་མ་རེད། གཙོ་བོ་ང་ཚོ་ད་རྒྱལ་བ་ཡིད་བཞིན་ནོར་བུ་སྐུ་ཚེ། ཀ་ལོར་དང་ཁྲི་ལོར་བརྟན་ཡ་དང་ནི་མགྱོགས་པོ་མིན་ཀ་ལོར་དང་བོད་ལ་ཡང་ཕེབས་ཐུབ་ཡ་ཡིན་ད་ག་ནང་བཞིན་གྱི་ཕེབས་ལམ་འདི་རྟ་དབང་ནས་ང་ཚོ་གིས་ཕེབས་ཐུབ་པ་ཡིན་ན་ང་ཚོ་གིས་འདི་རང་ནི་རེ་བ་ཤུགས་ཆེན་པོ་ཅིག་དང་སྨོན་ལམ་ད་ག་ནང་བཞིན་རྒྱག་གི་ཡོད་ལ། ད་ལྟའི་ཆར་རྟ་དབང་གི་མི་འབོར་བརྒྱ་ཆ་བདུན་ཅུ་མ་ཟིན་ཙམ་ནང་པ་ཡིན་པ་མ་ཟད་མོན་རྟ་དབང་ནི་རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་གི་འཁྲུངས་ཡུལ་ཡང་ཡིན་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་བཞི་ལོར་བོད་དང་རྒྱ་གར་གྱི་ས་མཚམས་སུ McMahon ས་ཐིག་ཟེར་བ་གསར་དུ་རྟགས་བརྒྱབ་ནས་སྐབས་དེར་མོན་རྟ་དབང་དེ་བཞིན British India། རྒྱ་གར་དབྱིན་གཞུང་གི་ས་ཁུངས་སུ་བཅུག་ཡོད་པ་ལོ་རྒྱུས་ནང་གསལ་ཡོད་ལ། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་རྒྱ་གར་གྱིས་ས་ཁུལ་དེར Arunachal མངའ་སྡེ་ཞེས་ཡོངས་བསྒྲགས་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧྥ་རན་སིའི་རྒྱལ་ས་ཕ་རིས་གྲོང་ཁྱེར་གྱི་ཧྥ་རན་སི་སྤྱི་ཚོགས་རིང་ལུགས་ཚོགས་པའི་ཚོགས་ཁང་ནང། བོད་མི་མང་ཡོ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་བཀོད་སྒྲིག་གནང་སྟེ་ཧྥ་རན་སིའི་ཆབ་སྲིད་མི་སྣ་དང་ཆེད་མཁས་པ་མཉམ་ཞུགས་ཐོག་བོད་དོན་ཐད་བགྲོ་གླེང་ཚོགས་འདུ་ཞིག་གནང་འདུག། དེ་ཡང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་གོང་ཞུས་བོད་མི་མང་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་བཀོད་སྒྲིག་གནང་བའི་ཐོག་ཧྥ་རན་སི་ཡི་ཆབ་སྲིད་མི་སྣ་གཉིས་དང་ཆེད་མཁས་པ་གདན་ཞུས་ཐོག་རང་དབང་དང་མང་གཙོ། འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་པ་ཚོས་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་ཏུ་མྱངས་དང་མྱོང་བཞིན་པའི་མི་རིགས་སོ་སོའི་གནས་བབ་ཐད་ལ་བསྐྱར་ཞིབ་དང་བགྲོ་གླེང་ལྷུག་པོ་བྱུང་ཡོད་པ་བོད་མི་མང་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། དེ་བཞིན་ཁོང་གིས་མུ་མཐུད་དུ་གདན་ཞུའི་སྐུ་མགྲོན་དུ་ཕ་རིས་གྲོང་སྡེའི་གྲོས་ཚོགས་འཐུས་མི་ལྕམ་སྐུ Geneviève Garrigos མཆོག་ནས་བགྲོ་གླེང་དབུ་འབྱེད་གཏམ་བཤད་གནང་ཡོད་པ་དང། ལྕམ་སྐུ Marie Holzman མཆོག་ནས་ད་ལྟའི་རྒྱ་ནག་དམར་ཤོག་ཚོགས་པའི་ནང་ཁུལ་གྱི་དབང་ཆའི་འཐབ་རྩོད་ངར་ཤུགས་ཆེན་པོ་ཡོད་པའི་རྟགས་མཚན་མང་པོ་ལུང་འདྲེན་གྱིས་དཔྱད་གཏམ་སྤེལ་གནང་བ་དང། སྐུ་ཞབས་ཕི་ཨེར་ཨན་ཐོ་ནི་ཌོ་ནེ་མཆོག་གིས་རྒྱ་ནག་གཙོས་ཁྱིམ་མཚེས་རྒྱལ་ཁབ་ཚོའི་དབར་གྱི་སྤྱི་ཡོངས་ཀྱི་ས་བབ་ཆབ་སྲིད་སྟེང་ཕྱོགས་བསྡོམས་གཟིགས་ཚུལ་གང་ཡོད་ཐད་གསུང་བཤད་གནང་བ་དང། དེ་བཞིན་ཕ་རིས་ཡི་རྫོང་ཁག་བཅོ་བརྒྱད་ཀྱི་ས་གནས་འཐུས་མི་དང་ཧྥ་རན་སི་སྤྱི་ཚོགས་རིང་ལུགས་ཚོགས་པའི་ཚོགས་གཙོ་སྐུ་ཞབས་ཁེ་ཝིན་མཆོག་ནས་བོད་རིགས་ཀྱི་འཐབ་རྩོད་ནི་རང་དབང་དང་མང་གཙོ། འགྲོ་བ་མིའི་ཐོབ་ཐང་དང་དྲང་བདེན་ཆེད་ཡིན་སྟབས། ཧྥ་རན་སི་ཡི་སྤྱི་ཚོགས་རིང་ལུགས་ཚོགས་པའི་ས་ཁུལ་སྡེ་ཚན་གྱི་འགན་འཁུར་བ་ཞིག་ཡིན་པའི་ཆ་ནས་བོད་མི་གཙོས་ཨེ་ཤི་ཡའི་རང་དབང་འཐབ་རྩོད་པ་ཚང་མར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་ཡོད་ཅེས་གསུངས་ཡོད་འདུག་དེ་བཞིན་བགྲོ་གླེང་ཚོགས་འདུ་དེའི་ཐོག་ཡོ་རོབ་སྤྱི་འཐུས་རྒྱལ་རོང་ཐུབ་བསྟན་རྒྱ་མཚོ་ལགས་ནས་ད་ལྟ་བོད་ནང་ཁམས་སྡེ་དགེ་འབྲི་ཆུའི་བཞུར་རྒྱུན་དུ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལས་གཞིས་བོད་མི་ཉིས་སྟོང་ལྷག་ཡོད་པའི་གྲོང་ཚོ་གཉིས་དང་དགོན་སྡེ་དྲུག་བཅས་རྩ་གཏོར་ཆགས་རྒྱུའི་ཉེན་ཁ་ལས་གྲོལ་ཐབས་སུ་ཧྥ་རན་སི་གཙོས་པའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱབ་སྐྱོར་ཤུགས་ཆེན་དགོས་པའི་འབོད་སྐུལ་དང་ལྷག་པར་དུ་ཉེས་པ་མེད་པའི་བོད་མི་ཆིག་སྟོང་ལྷག་རྒྱ་མིའི་ཉེན་རྟོག་པས་གང་བྱུང་འཛིན་བཟུང་དང་དོ་དམ་བཀག་ཉར་བྱས་ཡོད་པ་ནི་རྒྱལ་སྤྱིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་དང་རྩ་འགལ་ཡིན་པས་བོད་མི་དེ་དག་གང་མགྱོགས་སུ་གློད་གྲོལ་བྱ་དགོས་པ་སྟེ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོའི་ངོས་ནས་ལས་འགུལ་གང་མང་སྤེལ་རོགས་ཅེས་དྲན་སྐུལ་ཞུས་འདུག་དེ་མིན་གོང་ཞུས་ཀྱི་ཚོགས་འདུ་དེར་ཝེད་ནམ་དང་འབར་མ། ཧོང་ཀོང་དང་ཐའེ་ཝན་བོད་བཅས་རྒྱལ་ཁབ་ཀྱི་སྐུ་ཚབ་ནས་གསུང་བཤད་གནང་ཡོད་པ་རེད། དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་གསང་བའི་ཁོངས་སུ་ལས་ཀའི་གསང་བ་བཅུག་སྟེ་ཁྲིམས་གཞི་རྒྱ་སྐྱེད་བཏང་ཡོད་པའི་གནས་ཚུལ་འདུག་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བརྩིས་པ་ཡིན་ན་རྒྱ་ནག་གི་ཁྲིམས་བཟོ་བ་ཚོས་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞི་གཞི་རྒྱ་ཆེ་རུ་བཏང་བ་ད་རེས་ཐེངས་མ་དང་པོ་ཡིན་པ་དང་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞི་ཁོངས་སུ་ཚོར་རྣོ་ཆེ་བ་དང་དམ་དྲག་ཆེ་བའི་གནས་ཚུལ་ལམ་ལས་ཀའི་གསང་བ་ཁག་ཀྱང་བཅུག་ཡོད་པ་ཁྲིམས་གཞི་དེ་རྒྱ་སྐྱེད་བཏང་བའི་ཡིག་ཆ་གང་འཚམས་འགྲེམས་སྤེལ་བྱས་པའི་ནང་བཀོད་ཡོད་འདུག། རྒྱ་ནག་གི་ཁྲིམས་བཟོ་བའི་ལས་ཁང་མཐོ་ཤོས་དེས་རེས་གཟའ་མིག་དམར་ཉིན་རྒྱལ་ཁབ་ཀྱི་གསང་བ་སྲུང་སྐྱོབ་བྱ་རྒྱུ་ཞེས་པའི་ཁྲིམས་གཞི་བསྐྱར་བཅོས་བྱས་ཡོད་པ་དང་ཁྲིམས་གཞི་དེ་བཞིན་འདི་ལོའི་ཕྱི་ཟླ་ལྔ་པའི་ཚེས་གཅིག་ཉིན་ནས་བཟུང་ལག་ལེན་བསྟར་འཆར་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག་གནད་དོན་དབྱེ་ཞིབ་པ་ཚོས་གོང་ཞུས་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞི་རྒྱ་སྐྱེད་ཆེ་རུ་བཏང་བ་དེ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱལ་ཁབ་ཀྱི་བདེ་འཇགས་ལ་དམིགས་འབེན་ཇེ་མང་དུ་བཙུགས་རྒྱུ་ཡོད་པ་མངོན་གསལ་དོད་པོ་ཡིན་པ་དང་སྔ་ལོའི་ཕྱི་ཟླ་བཞི་པའི་ནང་སོ་ཉུལ་ལ་འགོག་རྒོལ་བྱ་རྒྱུའི་ཁྲིམས་གཞི་ཟེར་བར་ཡང་གཞི་རྒྱ་ཆེ་རུ་བཏང་ཟིན་ཙམ་ཡིན་པ་དང་དེ་ལ་བརྟེན་རྒྱལ་ཁབ་འགའ་ཤས་ཀྱིས་ཁྲིམས་གཞི་དེ་བཞིན་རྒྱ་ནག་ནང་ཚོང་འབྲེལ་གྱི་བྱེད་སྒོ་ཁག་ལ་ཡང་བེད་སྤྱོད་བྱས་ནས་ཉེས་ཆད་འགེལ་སྲིད་པའི་ཞེད་སྣང་བྱེད་ཀྱི་ཡོད་འདུག་རྒྱ་ནག་གཞུང་གི་ཉེན་རྟོག་པ་ཚོས་སྔ་ལོར་རྒྱ་ནག་ནང་ཚོང་ལས་བྱེད་མཁན Mintz Group དང Bain and Company ཞེས་པ་སོགས་ཐེ་བའི་ནུབ་ཕྱོགས་པའི་ཁེ་གཉེར་ལས་ཁང་འགའ་ཤས་ཀྱི་ཡིག་ཚང་ལ་གློ་བུར་དུ་ཐོག་ཁེབས་བྱས་པ་དེས་རྒྱ་ནག་ནང་ཚོང་ལས་གཉེར་མཁན་གྱི་ཕྱི་རྒྱལ་གྱི་ཚོང་ལས་སྤྱི་ཚོགས་ལ་སེམས་འཚབ་ལངས་ཡོད་པ་རེད་ལ། ཡང་ཉི་ཧོང་གི་སྨན་སྦྱོར་རིག་པ་གཙོ་འཛིན་ཞིག་གིས་རྒྱ་ནག་ནང་སོ་ཉུལ་བྱས་པའི་ཉེས་མིང་འོག་སྔ་ལོའི་ཕྱི་ཟླ་གསུམ་པའི་ནང་འཛིན་བཟུང་བཀག་ཉར་ཡང་བྱས་ཡོད་པ་རེད་འདུག། ཨ་རིས་ཉེ་ཆར་མོ་སི་ཁོ་ལ་བཀག་སྡོམ་གྱི་ཉེས་ཆད་གསར་པ་བཀལ་ཡོད་པ་དེས་ར་ཤི་ཡའི་རྡོ་སྣུམ་ཉོ་མཁན་ཆེ་ཤོས་རྒྱ་གར་ལ་རྡོ་སྣུམ་ཕྱིར་ཚོང་བྱེད་རྒྱུར་ཤུགས་རྐྱེན་ཐེབས་སྲིད་པ་དང་རྒྱ་གར་གཞུང་གི་རྡོ་སྣུམ་བཟོ་གྲྭ་ཁག་གི་ལོ་རེའི་མཁོ་འདོན་གྱི་ཚོང་ལས་ཁག་པོ་བཟོ་རྒྱུ་རེད་ཅེས་གནས་ཚུལ་དེ་ལ་རྒྱུས་མངའ་ཡོད་མཁན་གྱི་བཟོ་ལས་སྡེ་ཚན་གསུམ་གྱིས་བཤད་འདུག་དེ་ཡང་ཨ་རིས་གཟའ་འཁོར་སྔོན་མའི་རེས་གཟའ་པ་སངས་ཉིན་ར་ཤི་ཡས་ཡུ་ཀེ་རེན་ལ་བཙན་འཛུལ་བྱས་ནས་ལོ་གཉིས་འཁོར་བའི་དུས་དྲན་དང་ར་ཤི་ཡའི་ཕྱོགས་འགལ་གྱི་འགོ་ཁྲིད་སྐུ་ཞབས་ཨེ་ལེག་སི་ནེ་ཝེལ་ནི་འདས་གྲོངས་སུ་གྱུར་བའི་འཁོན་ལན་སློག་ཆེད་བཀག་སྡོམ་བྱས་པ་ཞིག་ཡིན་པ་དང་ལྷག་པར་དུ་བཀག་སྡོམ་དེའི་དམིགས་འབེན་གཙོ་བོ་ནི་ར་ཤི་ཡའི་རྡོ་སྣུམ་འོར་འདྲེན་གྱི་གྲུ་གཟིངས་ཀྱི་གཙོ་བདག་ཚོགས་པ Sovcomflot དང་ཚོགས་པ་དེ་དང་འབྲེལ་བའི་སྣུམ་འདྲེན་གྲུ་གཟིངས་བཅུ་བཞི་བཅས་ལ་དམིགས་ཡོད་པ་རེད་འདུག་རྒྱ་གར་གྱི་རྡོ་སྣུམ་བཟོ་གྲྭ་ཁག་གིས་ར་ཤི་ཡའི་རྡོ་སྣུམ་ཕྱིར་འདྲེན་བྱེད་མཁན་ལ་གྲུ་གཟིངས་མཁོ་སྤྲོད་བྱེད་རྒྱུར་དཀའ་ངལ་འཕྲད་རྒྱུ་དང། དེས་སྐྱེལ་འདྲེན་གྱི་རིན་གོང་འཕར་བ་དང་རྡོ་སྣུམ་གྱི་རིན་གོང་ཆག་ཡང་དུ་གཏོང་སྲིད་པ་རེད་འདུག་ར་ཤི་ཡ་ནི་རྒྱ་གར་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྡོ་སྣུམ་མཁོ་སྤྲོད་བྱེད་མཁན་རྒྱལ་ཁབ་ཆེ་ཤོས་ཤིག་ཡིན་པས་ར་ཤི་ཡའི་རྡོ་སྣུམ་ཉོ་ཚོང་གི་ཐད་ལ་བཀག་སྡོམ་གྱི་ཉེས་ཆད་དེས་མ་འོངས་པར་རྡོ་སྣུམ་ཁྲོམ་རའི་ཐོག་ཉེན་ཁ་ཇེ་ཆུང་དུ་གཏོང་བར་རྒྱ་གར་གྱིས་ཚོང་པ་གཞན་ལ་བརྟེན་དགོས་པ་སྲིད་པ་རེད་འདུག། རྩ་བའི་རྒྱ་གར་ནི་སྲོལ་རྒྱུན་ཐོག་དབོར་གླ་ཧ་ཅང་མཐོ་བའི་ར་ཤི་ཡའི་རྡོ་སྣུམ་ཉོ་མཁན་ཆུང་གྲས་ཤིག་ཡིན་ཡང། ཉེ་བའི་ལོ་ཤས་ནང་རྡོ་སྣུམ་གྱི་རིན་གོང་དམའ་བའི་ཐོག་ཉོ་ཚད་མངོན་གསལ་དོད་པོས་འཕར་ཡོད་པ་དང། ཡུ་རོབ་གླིང་ཕྲན་གྱིས་ར་ཤི་ཡའི་རྡོ་སྣུམ་ནང་འདྲེན་བྱེད་རྒྱུར་བཀག་སྡོམ་བྱས་པའི་རྗེས་སུ་རིན་གོང་དམའ་རུ་སོང་བ་ལས་ཁེ་བཟང་ཐོབ་ཡོད་པ་རེད། རྒྱ་ནག་གི་ཐའེ་ཝན་ལས་དོན་ལས་ཁུངས་ཀྱི་མགྲིན་ཚབ་མ་ཀྲུའུ་ཧྥུང་ལེན་གིས་རྒྱ་ནག་མཚོ་ཁའི་སྲུང་སྐྱོབ་པས་རྒྱ་ནག་ཉེ་འགྲམ་དུ་ཡོད་པའི་ཐའེ་ཝན་མཚོ་མཐའ་རུ་ཁྲིམས་སྲུང་གི་ལས་དོན་དང་དུས་བཀག་སྐོར་སྲུང་བྱེད་བཞིན་པ་དེ་སྐྱོན་བརྗོད་ལས་འདས་པ་རེད་ཅེས་ཟླ་བ་གཉིས་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ལྷག་པའི་ཉིན་རྒྱ་ནག་རྒྱལ་ས་པེ་ཅིང་དུ་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཐོག་བཤད་དེ་བདུན་ཕྲག་སྔོན་མར་ཁིན་མེན་ནས་ཐོན་པའི་ཐའེ་ཝན་ཡུལ་སྐོར་སྤྲོ་འཆམ་གྲུ་གཟིངས་ཤིག་ནང་རྒྱ་ནག་མཚོ་སྲུང་དམག་གིས་ཡུད་ཙམ་བཀག་སྟེ

རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་རྒྱ་གར་བྱང་ཤར་ཀ་ལོན་སྦུག་ཏུ་ཞབས་སོར་འཁོད་རྒྱུ་ཡིན་པའི་སྐོར་ས་གནས་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཀ་ལོན་སྦུག་དཔལ་ས་སྐྱ་བརྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པ་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་རིན་པོ་ཆེ་མཆོག་གིས་དབུས་པའི་དཔལ་ས་སྐྱ་ཁྲི་འཛིན་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་དང། ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་འདི་ཚེས་ཉི་ཤུ་རྩ་དགུ་ནས་སྤྱི་ཟླ་གསུམ་པའི་ཚེས་བཅུ་གསུམ་བར་ཁྱོན་གཟའ་འཁོར་གཉིས་ཙམ་གྱི་རིང་རྒྱ་གར་བྱང་ཤར་ཀ་ལོན་སྦུག་ཁུལ་དུ་ཆོས་འབྲེལ་གྱི་མཛད་འཆར་དུ་མ་ཞིག་བསྐྱངས་གནང་མཛད་རྒྱུ་ཡིན་འདུག་དེའི་སྐོར་ཀ་ལོན་སྦུག་ས་སྐྱའི་ཆོས་གྲྭ་བརྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་འགན་འཛིན་སྟག་ཚང་མཁན་སྤྲུལ་རིན་པོ་ཆེ་མཆོག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་འགྲེལ་བརྗོད་གནང་དོན། མཛད་འཆར་གཙོ་བོ་འདི་ད་རིན་པོ་ཆེ་འདིར་ལ་སྤྱིར་བཏང་ངང་ནས་གྲ་སྒྲིག་ར་གནང་ཡས་རེད་ག་ཟེར་ན། སྤྱིར་བཏང། མི་མང་ལ། ཅིག། ད་མཇལ་ཁ་དེ་ལྟར་ནམ་རྒྱུན་རྒྱུན་དུ་རང་རིན་པོ་ཆེ་གཅིག་གཞན་དོན། ཅིག། འགྲོ་དོན་ར་ཅིག་གལ་ཆེན་པོ་བྱས་ནས་མི་མང་ལ་མཇལ་ཁ་གནང་ཡ་དེ་རྟག་པར་གནང་བ་རེད་དེའི་ཐོག་ལ་རིན་པོ་ཆེ་རང་གིས། སྤྱིར་བཏང་ང་ནི་སྔ་མོ་ནས་གང་དུ་དེ་གི་མཇལ་ཁ་ཐོག་ལ་ད་དགུང་ལོ་ཡག་ཏུ་ཕུལ་དུས། མཇལ་ཁ་དེ་འདྲ་དུས་ཚོད་དེ་ཡང་ཅིག། ཐུང། ཐུང་བཏང་ཟེར་ནས་རིན་པོ་ཆེ་རང་གིས་དེ་འདྲ་མ་རེད་ད་ང། མི་མང་ཉམས་འདུག་ལོ། ཅིག། ཁོ་ཚོའི་སྐྱིད་སྡུག་ར་བཤད་དེ་འདྲ་དྲི་བ་བྱས་ལ་ཅིག་གལ་ཆེན་པོ་མཐོང་གི་འདུག་ཟེར་ནས་དེ་མཇལ་ཁ་དེ་མུ་མཐུད་གནང་ཡོད་རེད། ད་ཅིག་ད་ད་ནི་དེ་ལ། གཙོ་བོ་དེ་ག་ཟེར་ན་རིན་པོ་ཆེ་གི་མི་མང་ལ་གཅིག་གིས་སྤྱི་ཟླ་གསུམ་པའི་ཏ་རིག་དགུ་ལ་ཕྱི་དྲོ་ཚེ་དབང་གིས་དེ་གནང་ཡོད་མི་མང་ལ་དམིགས་བསལ། ཡང་ད་རེས་ས་སྐྱ་ཁྲི་འཛིན་ཞེ་གསུམ་པ་ཛྙཱ་ན་བཛྲ་རིན་པོ་ཆེ་མཆོག་གིས་སྤྱི་ཟླ་གསུམ་པའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་དད་ལྡན་མང་ཚོགས་ལ་རྡུལ་ཚོན་གྱི་དཀྱིལ་འཁོར་ལ་བརྟེན་པའི་རྡོ་རྗེ་ཕུར་པ་སྟོད་ལས་དང་རས་བྲིས་ཀྱི་དཀྱིལ་འཁོར་ལ་བརྟེན་པའི་སྨད་ལས་ཀྱི་བཀའ་དབང་བསྩལ་གནང་མཛད་རྒྱུ་སོགས་ཀྱི་ཆོས་འབྲེལ་གྱི་མཛད་འཆར་ཡོད་པ་ཁོང་ནས་མུ་མཐུད་གསུང་དོན།

དེ་དེ་དང་མཉམ་དུ་ཞལ་ཆད་ཞུ་དང་ང་ཚོ་དེང་གི་ཨ་ནི་ད་ཁྲི་འཛིན་རིན་པོ་ཆེ་གི་ད་ཞེ་གཉིས་པའི་གི་སྤྱིར་བཏང་ནི་རྒྱལ་བ་རིན་པོ་ཆེ་བཀའ་དགོངས་བཞིན་འདི་བསླབ་པ་སློབ་གཉེར་གྱི་གལ་ཆེན་པོ་ཡིན་དུས་དེ་འདྲ་གི་ཐོག་ལ་བཤད་གྲྭ་བཙུགས་གནང་རེད་བཤད་གྲྭ་བཙུགས་ནས་ཕལ་ཆེར་ལོ་དྲུག་འགྲོ་བ་རེད་ཡིན་ཀྱང་ད་བཤད་གྲྭའི་གི་དམིགས་བསལ་གི་ད་གྲྭ་ཚང་ནས་མཉམ་དུ་ཞུགས་མ་གཏོགས་བཤད་གྲྭ་ཟུར་ལ་དམིགས་བསལ་དེ་ཡོད་མ་རེད་ཁང་པ་དེ་ཡིན་དུས་ད་ལོ་དེ་གཉིས་སུ་ཁོང་ནས་གི་དེ་བྱས་ནས་ད་བཤད་གྲྭ་ཚང་མ་གྲུབ་པ་རེད། དེ་ཡིན་དུས་བཤད་གྲྭ་གྲུབ་ནས་ཚིག་དེ་ད་ཅིག་གིས་ད་དགོན་ཆེན་བདུད་འདུལ་གྱི་རེད་ད་རིན་པོ་ཆེ་དེ་ད་ད་དེ་ལ་ཁྲི་ཆེན་རིན་པོ་ཆེ་ཕེབས་དུས་རོ་ཅིག་ཁྱིམ་ལ་ད་དེ་འདྲ་བྱས་འདུག་ཅིག་དེ་ད་ཅེ་དེ་འདྲ་མ་གཏོགས་དམིགས་བསལ་ད་ཅིག་གིས་ད་ནི་གཙོ་བོ་མི་མང་ལ་ཚེ་དབང་དེ་མ་གཏོགས་དམིགས་བསལ་མི་མང་རང་ཁྲི་ཆེན་རིན་པོ་ཆེ་རང་གི་དེ་མཇལ་ཁ་ཐོབ་དེ་མ་གཏོགས་དམིགས་བསལ་གས་ཡོད་མ་རེད། ཡང་སྤྱི་ཟླ་གསུམ་པའི་ཚེས་བཅོ་གསུམ་ཉིན་ཀ་བློན་སྦུག་དཔལ་ས་སྐྱ་དགོན་དང་ཀ་བློན་སྦུག་དད་ལྡན་མང་ཚོགས་ནས། སྐྱབས་མགོན་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་ལ་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུས་ཀྱི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། དབྱིན་ཡུལ་བོད་རིགས་ཚོགས་པས་ཁ་སང་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་ཕྱི་དྲོར་ཡུལ་དེའི་རྒྱལ་ས་ལོན་ཌོན་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་མདུན

བོད་མི་སེར་སྐྱ་མི་མང་ཆིག་སྟོང་ལྷག་འཛིན་བཟུང་བཀག་ཉར་བྱས་པའི་ཁྲིམས་འགལ་གྱི་བྱེད་སྟངས་ལ་ངོ་རྒོལ་སྐྱོན་བརྗོད་བྱེད་མཁན་གཞུང་འཛིན་ཁག་དང་གཞུང་ཁོངས་མ་ཡིན་པའི་ཚོགས་པ་ཇེ་མང་དུ་འགྲོ་བཞིན་པ་དང་དུས་མཚུངས་སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྤེལ་མཁན་འཛམ་གླིང་གི་ས་གནས་གང་སར་གནས་པའི་བོད་མིའི་ཚོགས་པ་སྒྲིག་འཛུགས་དང་བོད་དོན་རྒྱབ་སྐྱོར་བ་ཇེ་མང་དུ་འགྲོ་བཞིན་འདུག། ད་ལྟ་ཆུ་ཚོད་འགའ་ཤས་ཀྱི་གོང་ངམ་ཁ་སང་ཕྱི་ཚེས་ཉི་ཤུ་བརྒྱད་ཉིན་གྱི་ཕྱི་དྲོར་དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན་ནང་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དབྱིན་ཡུལ་བོད་རིགས་ཚོགས་པས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་དང་ཁམས་སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་ལས་འགུལ་ཞིག་སྤེལ་གནང་འདུག། སྐབས་དེར་ས་གནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱི་ཕྱག་ཏུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པར་ཤོག་ཅེས་པའི་སྨོན་ཚིག་དང། བོད་ཀྱི་བདག་པོ་བོད་མི་ཡིན་རྒྱ་མི་བོད་ནས་ཕར་རྒྱུགས་ཤིག་ང་ཚོ་ཞི་བར་རྒྱབ་སྐྱོར་ཞུ་མཁན་ཡིན་ཞེས་འཁོད་པའི་འཕྲེད་དར་ཆེན་པོ་ཞིག་འཕྱར་གནང་བ་དང་ད་དུང་བོད་མི་གཞན་རྣམས་ཀྱི་ཕྱག་ཏུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་སོགས་འཕྱར་གནང་སྟེ་བོད་ནང་ཆུ་མཛོད་གསར་རྒྱག་བྱ་རྒྱུ་མཚམས་འཇོག་དགོས་པ་དང་བཙན་ཤེད་བཏང་སྟེ་བོད་མི་ཕྱིར་འབུད་བྱ་རྒྱུ་མཚམས་འཇོག་དགོས་པ་སོགས་ཀྱི་དགོས་འདུན་བཏོན་ནས། ངོ་རྒོལ་སྐད་འབོད་གནང་འདུག། རྒྱ་ནག་གཞུང་ཚབ་ཏུ་སྤེལ་བའི་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་འདིའི་སྐོར་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་ཀུན་དགའ་ལགས་ཀྱིས་གསུངས་དོན། དབྱིན་ཡུལ་རྒྱལ་ས་ལོན་ཌོན་ལ་ཡང་ལྷག་དཀར་ཉིན་མོ་དང་སྟབས་བསྟུན་ནས་དེ་རིང་དབྱིན་ཡུལ་བོད་རིགས་ཚོགས་པའི་གི་གོ་སྒྲིག་འོག་ལ་ཡང་ས་གནས་བོད་རིགས་མི་མང་དང་རྒྱབ་སྐྱོར་བ་ལྔ་བཅུ་ལྷག་ཅིག་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་འཛོམས་བྱས་ནས་ང་ཚོས་གི་སྐད་འབོད་ཤུགས་ཆེན་པོ་ཅིག་བྱས་པ་ཡིན་སྐད་འབོད་བྱེད་དགོས་ཡའི་དེ་རྒྱུ་མཚན་དེ་རྒྱ་ནག་གཞུང་ཚབ་ལ་ང་ཚོས་གི་བརྡ་ལན་ཤུགས་ཆེན་པོ་ཅིག་སྤྲད་ཡོད་བརྡ་ལན་དེ་ག་རེ་རེད་ལབ་ན་ཨ་ནི་ཧ་ད་ཁམས་སྡེ་དགེ་ལ་ཡང་ཆུ་རགས་གི།

ལྟས་དགོས་ཀྱི་འདུག་ལབ་བྱས་ནས་ཨ་ནི་ང་ཚོ་གི་འབོད་སྒྲ་མང་པོ་ཞེ་པོ་ཅིག་གིས་རྒྱ་ནག་གཞུང་ཚབ་ཀྱི་མདུན་ལ་ཡང་སྐད་ཤུགས་ཆེན་པོ་གི་ཐོག་ནས་བྱས་པ་ཡིན་ཨ་ནི། གནམ་གཤིས་ཆ་མཚོན་པ་རེ་རེ་ན་ཆར་པ་སིབ་སིབ་དུ་བཏང་བྱས་གྲང་མོ་སྒྲོག་བཞིན་འདུག་དེ་ཡིན་ནའི་མི་དམངས་གང་མང་མང་འཛོམས་གནང་བྱས་ནས་ཨ་ནི་ང་རང་ཚོ་གི་ངོས་ནས་བརྡ་ལན་ཡག་པོ་ཅིག་སྤྲད་ཐུབ་པ་བྱུང་སོང་བསམ་གྱི་འདུག། ཡང་འདི་ཟླའི་ཚེས་ཉི་ཤུ་བརྒྱད་སྟེ་སྐུའི་བླ་གཟའི་ཉིན་དང་བསྟུན་ནས། རྒྱ་གར་བྱང་ཕྱོགས་སྦིར་ས་གནས་གཞོན་ནུ་ལྷན་ཚོགས་ཀྱིས་དུས་རྒྱུན་ལྷག་དཀར་སྒོར་གཞས་གོ་སྒྲིག་ཞུ་གི་ཡོད་ནའི་ཉིན་དེར་བོད་ཁམས་སྡེ་དགེ་ཁུལ་ལ་ཛ་དྲག་གི་གནས་སྟངས་ཡོད་པའི་བོད་མི་སེར་སྐྱ་མི་མང་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་ཕྱིར་མར་མེ་ཁྲོམ་སྐོར་གྱི་ལས་འགུལ་ཞིག་གོ་སྒྲིག་ཞུས་འདུག།

ས་གནས་འཐུས་ཚོགས་ཀྱི་ཚོགས་གཞོན་ས་གནས་གཞོན་ནུའི་སློབ་སྟོན་པ་ཚངས་དབང་རབ་རྒྱས་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། ད་རེས་གཟའ་ལྷག་པ་ལྷག་དཀར་རེད་བ་སྤྱི་བཏང་བྱས་ན་ང་ཚོ་ས་གནས་གཞོན་ནུ་གི་ངོས་ནས་ད་ལྷག་དཀར་སྒོར་གཞས་དེ་སྔོན་མ་ང་ཚོ་གིས་ང་ཚོ་གཞོན་ནུ་གིས་ཉིས་སྟོང་བཅུ་དྲུག་རེད་དེ་འདྲའི་འགན་འཛིན་ལྷན་ཚོགས་ཚོགས་ཆེན་ལ་རབ་དང་རིམ་པ་ཅིག་གྲོས་བསྡུར་བྱས་བྱས་ནས་ཨ་ནི། བཙུགས་ཐུབ་ས་ལ་ནི་ས་གནས་ཀྱི་འཇོན་ས་ལ་ལྷག་དཀར་དུ་གོ་སྒྲིག་ཞུས་འདུག་དེ་བྱས་ནས་ང་ཚོ་ད་ཕན་ཆད་ལོ་གསུམ་འཁོར་འགྲོ་གི་ཡོད་ས་ལྷག་པ་ད་བཅས་མ་ཆད་པ་དགུན་ཁ་ཡིན་ན་འདྲ་བཟོ་གྲྭ་བཙོང་བའི་སྐབས་བྱས་ནས་ང་ཚོ་གི་མ་ཆད་པ་ཅིག་ད་ལོ་བཙུགས་ཡོད་རེད་འགན་འཁྱེར་བྱས་ནས་ཁོ་རང་ཚོ་ས་གནས་རྒྱུན་ལས་ཡོད་རེད་པ་ང་ཚོ་རང་བཙན་ལ་ངེས་ཅིག་ཁོ་རང་བྱས་ནས་ཚོགས་གཙོ་ཁོ་རང་ཚོ་འགན་འཁྱེར་ནས་བཙུགས་ཡོད་རེད་ད་ལན་ང་ཚོ་གི་ད་ཐ་ཉེ་ཆར་ད་ང་རང་ཚོ་བོད་ཁམས་སྡེ་དགེ་ཀྱི་ས་ཆ་ད་འདིར་བ་ཁར་སང་དབོན་སྟོད་དང་ནི་ས་ཆ་གཅིག་མིང་ལ་བཞི་པ་ས་ཆ་གཉིས་ལ་ནི་ད་ད་མི་ཉིས་སྟོང་ལྷག་ཙམ་གྱི་སྡོད་གནས་ལ་ཡ་དཀའ་ངལ་སྤྲད་མ་ཟད་པའི་ཕ་གི་ཡོད་འདི་བ་དབོན་སྟོད་དགོན་པ་ད་ནི་བཙུགས་གོ་ཡ་བྱས་ན། དུས་རབས་བཅུ་གསུམ་དུ་བ་ནི་རྒྱབ་བཞག་རྒྱུ་བསླངས་བཞག་རྒྱུ་དགོན་པ་རེད་འདུག་ག་དགོན་པ་རྙིང་པ་ད་དེ་ཚོ་ཡང་ཇི་ནས་བུ་ར་ཁོ་ཚོ་གི་གཏོར་བཤིག་བཏང་ཡ་གི་རྩིག་ག་ནས་མེས་པོའི་ཕྱི་གོ་ཡོད་ས་ཁྱོད་ཚོ་ང་ནི་དཀའ་ངལ་ཤུགས་ཆེན་པོ་ཅིག་སྤྲད་ཨ་འདི་ནང་ལ་ང་ཚོ་གི་ད་ལྟ་མི་མང་ད་ལོ་གཞོན་པ་རྒན་པ་གཅིག་པུ་མ་ཡིན་པ་བླ་མ་གྲྭ་བ་བཙུན་མ་ཚོ་གི་ནི་མཐེ་མོ་གཉིས་བཀྱགས་བྱས་ནས་ཨ་ནི་རྒྱ་ནག་གི་སྲིད་གཞུང་གི་མི་མང་ག་ལས་བྱེད་ལ་ཁོ་ཚོ་གི་མཐེ་མོ་བཀྱགས་ནས་ནི་ཞུ་གཏུག་བྱེད་ས་དེ་འདྲས་ད་ང་ཚོ་དྲ་རྒྱ་ནས་མཐོང་ཡ་འདུག་ཨ་ལ་ད་ཡིན་པས་ནས་ཁོ་ཚོ་གི་ནི་ཉིན་གི་ཁོ་ར་མ་ར་བ།

ཡང་ཕྱི་ཚེས་ཉི་ཤུ་བདུན་ཉིན་ལ་ཡང་སྦིར་སྡེ་དགེ་བོད་ཁམས་བཟོ་ལས་ཚོགས་པས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་འདུག་ཡང་ཁ་སང་ཕྱི་ཚེས་ཉི་ཤུ་བརྒྱད་དེ་སྐུའི་ལྷག་དཀར་ཉིན་རྒྱ་གར་བྱང་ཕྱོགས Clement Town དོན་གྲུབ་གླིང་གཞིས་ཁོངས་བོད་མི་རྣམས་ཀྱིས་ཁམས་སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་མར་མེ་ཁྲོམ་སྐོར་གྱི་ལས་འགུལ་སྤེལ་བའི་རྗེས་སུ་བཟང་སྤྱོད་ཀྱི་སྨོན་ལམ་འདོན་གནང་བའི་དུམ་བུ་ཞིག་གསན་རོགས་གནང།

ཡང་སྤྱི་ཟླ་གཉིས་པའི་ཕྱི་ཚེས་ཉི་ཤུ་བདུན་ཏེ་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་བསམ་ཡས་གླིང་ས་གནས་གཞོན་ནུ་དང་ས་གནས་བུད་མེད་ལྷན་ཚོགས་གཉིས་ཟུང་འབྲེལ་སྒོ་ནས་ཁམས་སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་མར་མེའི་ཁྲོམ་སྐོར་གྱི་ལས་འགུལ་ཞིག་བཀོད་སྒྲིག་གནང་འདུག། དེའི་སྐོར་ལྡི་ལི་བསམ་ཡས་གླིང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ལེགས་བཤད་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པའི་ཁོང་གིས་གསུངས་དོན། ད་ལྟ་ང་ཚོ་ལྡི་ལི་ས་གནས་གཞོན་ནུ་དང་ལྡི་ལི་བུད་མེད་ལྷན་ཚོགས་མཉམ་འབྲེལ་བྱས་བྱས་ནས་མར་མེའི་ཁྲོམ་སྐོར་ཅིག་ང་ཚོའི། གོ་སྒྲིག་བྱས་ཡོད་རེད། ཨ་ནི་ཚེས་ཉི་ཤུ་རྩ་བདུན་ཉིན་འགའ་དེ་དེ་མར་མེའི་ཁྲོམ་སྐོར་དེ་གོ་སྒྲིག་བྱེད་དགོས་པའི་རྒྱུ་མཚན་གཙོ་བོ་དེ་ད་ལྟ་ཁམས་སྡེ་དགེ་ནང་ལ་ཨ་ནི་ང་ཚོ་བོད་མི་མི་ག་རེ་དགེ་བཙུན་བཙུན་མ་དང་མི་མང་མང་པོ་ཞིག་ད་ལྟ་ཨ་ནི་རྒྱ་མི་གི་གདུག་རྩུབ་དང་མནར་གཅོད་འོག་ལ་མྱངས་བསྡད་པ་དེ་ཨ་ནི་འདི་ལ་གདུང་སེམས་མཉམ་སྐྱེད་བྱེད་བྱེད་ནས་ཨ་ནི་ང་ཚོའི་གི་ལས་འགུལ་དེ་སྤེལ་བ་ཡིན་ཨ་ནི་འདི་ནང་ལ་ཁྱོན་བསྡོམས་དུ་ཅིག་ད་ལྟ་མི་མང་མཉམ་ཞུགས་གནང་མཁན་ད་ལྟ་ལྡི་ལི་བསམ་ཡས་གླིང་མི་མང་བཅས་དེ་ནང་བཞིན་གྱི་ད་ལྟ་ཕྱོགས་མཐའ་ཁག་ནས་ཕེབས་པའི་མི་མང་སུམ་ཅུ་ལྷག་ཙམ་ཅིག་ཨ་ནི་མཉམ་ཞུགས་གནང་སོང།

པ་སངས་ཀྱི་ཕྱི་དྲོར་ཨ་རིའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོའི་མདུན་བོད་ཀྱི་ཁམས་སྡེ་དགེ་ཁུལ་གྱི་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་ཞུ་རྒྱུའི་མར་མེ་ཁྲོམ་སྐོར་གྱི་ལས་འགུལ་ཞིག་སྤེལ་འཆར་འདུག་ལེ་ཚན་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ཐེངས་འདིའི་ཆེད་བསྒྲིགས་ཀྱི་ལེ་ཚན་ནང་ཨ་རི་ཕྷིལ་ཏཱ་ཕྷི་ཡ་གྲོང་ཁྱེར་དུ་གནས་སྡོད་བོད་མི་ཚོའི་ལུགས་ཟུང་གཅེས་སྐྱོང་སྤྱི་ཁང་གསར་པ་དབུ་འབྱེད་རྟེན་འབྲེལ་གྱི་མཛད་སྒོ་གནང་ཡོད་པ་དང་སྤྱི་ཁང་གསར་ཉོའི་ལས་དོན་ལེགས་འགྲུབ་བྱུང་བ་ནི་བོད་མི་འདུ་འཛོམས་བྱ་ཡུལ་ཕྱི་དངོས་པོ་གྲུབ་པ་མ་ཟད་སྤྱི་དོན་བསྒྲུབ་རྒྱུར་མཐུན་སྒྲིལ་དང་རིག་གཞུང་བཟང་པོའི་མཚོན་དོན་ཡིན་པ་ལས་དོན་འགན་འཁུར་བ་ས་གནས་བོད་མི་ཚེ་རིང་ནོར་བུ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་བརྗོད་གནང་གི་རེད།

ལའོ་ཨ་ནི་ད་ལྟ་ཚེ་རིང་ནོར་བུ་ལགས་ཀྱི་ཚོགས་ཁང་དེ་སྤྱི་ལོ་ཉིས་སྟོང་བཅུ་བཞི་ནས་ད་འཆར་གཞི་སྒྲིག་བྱས་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་ཟེར་དུས་ཧ་ལམ་ད་ལོ་བཅུ་ཅིག་ད་རེས་ཚོགས་ཁང་དེ་ཉོ་ཡ་འགོར་བ་རེད་ཨ་ནི་ཚོ་ཡ་ད་ལོ་བཅུ་འགོར་དུས་དཀའ་ངལ་མང་པོ་ཅིག་འཕྲད་ཡོད་རེད་ད་དཀའ་ངལ་གཙོ་བོ་གཅིག་དེ་ད་ད་ལྟ་ས་གནས་མང་པོ་ནང་ལོགས་ལ་དཔལ་འབྱོར་གྱི་དཀའ་ངལ་དེ་ཆགས་ཀྱི་ཡོད་དུས་ད་རེས Philadelphia གི་ཚོགས་ཁང་དེའི། ཉོ་སྒྲུབ་རེད་དེ་ཚོགས་ཁང་འདི་གི་ད་རིམ་པ་འདི་ལ་མཐུན་འགྱུར་བྱེད་མཁན་ག་འདྲས་ཅིག་དཔེ་དངུལ་དེ་བསྡུ་རུབ་གནང་ཡིན་ན་འདིའི་ཐོག་ལ་ཡང་རྒྱབ་སྐྱོར་གནང་མཁན་དམིགས་བསལ་དེ་འདྲས་ག་རེ་ཡོད་ན། དཔེ་དེབ་དེ་ད་ལྟ་ཏོག་གསར་བྱུང་བ་རེད་དཔལ་འབྱོར་གྱི་བསྡུ་རུབ་དེ་ཐོག་མ་དང་པོ་དེ་ང་ཚོ་ཉིས་སྟོང་བཅུ་བཞི་ལ་ཉིན་མགོ་གཙོ་བོ་ཁག་སུ་ནང་ལ་གར་བྱུང་ག་རེ་བྱས་པ་རེད་ཟེར་ན་ཉིས་སྟོང་རེ་རེ་བཏང་ནས་དངུལ་བསྡུ་སུ་ད་ག་ཚོད་ཀྱིས་ཞུ་ལས་བྱེད་རོགས་ཅིག་ཟེར་ནས་ང་ཚོ་གྲངས་ཁག་ཅིག་སྤྲད་པ་རེད།

ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཁེ་ན་ཏྲར་སྐྱེས་པའི་ལོ་དགུ་དང་བརྒྱད་ལ་སླེབས་པའི་གཅེན་གཅུང་གཉིས་ཀྱིས་བོད་སྐད་དང་བོད་ཡིག་བྲིས་ཀློག་སོགས་རང་རྐྱ་འཕེར་བར་ཤེས་པ་དེ་ནི་ནུབ་ཕྱོགས་རྒྱལ་ཁབ་ནང་ཕ་མ་ནི་དགེ་རྒན་གལ་ཆེན་པོ་ཞིག་ཡིན་པ་ར་སྤྲོད་བྱས་ཡོད་པ་ལྟར་གཡུ་སྒྲོན་ལགས་ཀྱིས་ཕྲུ་གུ་གཉིས་ལ་བཅར་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
ནུབ་ཕྱོགས་ཡུལ་གྲུའི་ནང་འཚར་ལོངས་བྱེད་བཞིན་པའི་བོད་ཕྲུག་ཁྲོད་བོད་ཀྱི་སྐད་ཡིག་དང་རིག་གཞུང་ཉམས་ཆག་འགྲོ་བཞིན་པའི་ཐད་ལ་སྤྱི་ཚོགས་དང་ཚོགས་པ་ཁྱིམ་ཚང་སོགས་ནས་སེམས་ཁྲལ་བྱེད་བཞིན་པར་བརྟེན་ནས་ཨ་མེ་རི་ཀའི་ནང་མཚོན་ན་བོད་རིགས་སྤྱི་མཐུན་ཚོགས་པ་སོ་སོའི་ནང་གཟའ་མཇུག་བོད་ཡིག་སློབ་གྲྭ་བཙུགས་ཏེ་བོད་ཀྱི་སྐད་ཡིག་དང་རིག་གཞུང་སོགས་སློབ་ཁྲིད་གནང་བཞིན་ཡོད་ན་ཡང། སོ་སོའི་བུ་ཕྲུག་ལ་སྐད་ཡིག་གི་དགེ་རྒན་གཙོ་བོ་ནི་ཕ་མ་ཡིན་པ་ད་རེས་ཀྱི་བཅར་འདྲིའི་ལེ་ཚན་དེའི་ནང་ནས་ར་སྤྲོད་ཐུབ་ཡོད་ལ། ཁྱིམ་ཚང་དང་ཕ་མས་ཕྲུ་གུའི་བོད་སྐད་དང་བོད་ཡིག་ཐོག་ལ་དོ་སྣང་བྱེད་ཐུབ་པ་ཡིན་ཚེ།

ངེད་ཀྱི་ཨ་ཕ་ཨ་མ་གི་མྱིང་ཆོས་ཀྱི་དོན་གྲུབ་དང་ཁེམ་བེར་ལི་ཟེར་ནི་རེད་དེ་ནས་ང་སྐད་རིགས་གསུམ་ཤེས་ཀྱི་ཡོད་ཧྥྲན་སྐད་དང་དབྱིན་ཇི་སྐད་དང་བོད་སྐད་ཤེས་ཀྱི་ཡོད་དེ་ནས་ང་སློབ་གྲྭ་ནང་ནས་ལོ་རིམ་བཞི་བ་ཡིན། ཨ་ནི་བཀྲ་ཤིས་བདེ་ལགས་ངའི་མིང་ལ་མེ་ཏོག་ལྷ་མོ་སྐྱིད་ཟེར་ང་ལོ་བརྒྱད་ཡིན་ངའི་ཕ་ཡུལ་མདོ་སྨད་རྒྱ་རོང་ཁྲོ་ཆུ་ནས་ཡིན་ངའི་སྐྱེས་ས་ཁེ་ན་ཏྲ་ནས་ཡིན་ངའི་ཨ་ཕའི་མྱིང་ལ་རོ་པ་ཚང་གི་ཆོས་ཀྱི་དོན་གྲུབ་ཟེར་ངའི་ཨ་མའི་མྱིང་ལ་རོ་པ་ཚང་གི་ཁེམ་བེར་ལི་ཟེར་ངའི་ལོ་རིམ་གསུམ་པ་ནང་ཡིན།
བུ་བསམ་གཏན་རྡོ་རྗེ་དང་བུ་མོ་མེ་ཏོག་ལྷ་མཚན་གཉིས་ཀྱིས་བོད་ཡིག་གི་སྒྲུང་དེབ་དགའ་ཤོས་ངོ་སྤྲོད་བྱས་ཡོད་ལ། དེའི་ནང་ནས་བུ་བསམ་གཏན་རྡོ་རྗེས་སྟོན་པའི་མཛད་རྣམ་ལས་དུམ་བུ་ཞིག་གི་ནང་དོན་ངོ་སྤྲོད་བྱས་ཡོད། ང་མེ་ཏོག་ཡིན། དེ་ནས་ངའི་དེབ་དགའ་ཤོས་དེ་སྐད་ཡིག་ལོ་རིམ་དང་པོའི་སྨད་ཆ་རེད།

རྒྱལ་ཁབ་མ་རེད་དེའི་གྲོང་ཁྱེར་ནང་རྒྱལ་བོ་ཟས་གཙང་དང་བཙུན་མོ་སྒྱུ་འཕྲུལ་མ་ཟེར་བའི་ཡབ་ཡུམ་གཉིས་ཀ་ཡོད་ནི་རེད། དེ་ནས་མཚན་མོ་ཞིག་ལ་ཡུམ་སྒྱུ་འཕྲུལ་མའི་རྨི་ལམ་དུ་གླང་ཆེན་ཞིག་རང་གི་ལུས་ལ་ཐིམ་པ་རྨིས།

སྒྲ་སྙན་རྡུང་གི་རེད་དེ་ནས་ང་ཚོ་བསྟོད་སྐྱོན་པོ་སྦྱོང་གི་རེད་ཡང་ཉི་མ་ཁེ་རེ་ཁེ་རེ་ང་ཚོ་གསར་བ་སྐྱོན་པོ་སྦྱོང་གི་རེད། ང་ཡང་བསམ་དེ་ཡིན། ང་ཞོགས་ཁ་ཞོགས་ཁ་ཡར་ལངས་དུས་དང་པོ་དང་པོ་ང་ང་རང་གི་ཨ་མ་ལས་ཀ་འགྲོ་དགོས་དུས་སྐབས་སུ་ངས་ཨ་མ་ལ་བདེ་མོ་བྱོས་ཟེར་ནས་དེ་ནས་ཨ་མ་འགྲོ་ཚར་བའི་རྗེས་ནས་ངས་ང་རང་གི་ཉལ་ས་ནང་ལ་སོང་ནས་ཉལ་ས་བཟོས་ནས་ཉལ་ས་ཏག་ཏག་ནས་བཟོ་ཚར་རྗེས་དེ་ནས་ངས་གོ་ཁ་ནས་སོང་ནས་གོ་ཁ་ནས་ཤིང་གཅིག་ཆུ་དྲོན་པོ་འཐུང་དེ་ནས་དྲོན་པོ་འཐུང་ཚར་དུས་ང་ཚོ་འདི་སློབ་གྲྭ་གི་རང་སྦྱོང་ཅིག་ཡོད་ཀྱི་ཡོད་རེད་དེ་ག་ད་སློབ་གྲྭ་གི་རང་སྦྱོང་ཆེན་པོ་དེ་བྲིས་རྗེས་ར་ཟ་མ་ཟ་ནས་ཇ་འཐུང་དེ་ནས་བྲིས་ཚར་དུས་ཨ་ཕ་ང་ཚོ་ཡིག་རྩིས་དང་ནི་ང་ཚོ་ཡིག་རྩིས་མཐར་ཕྱིན་གྱི་ཧ་གོ་གི་ཡོད་མེད་ཅིག་ལྟ་གི་རེད་དེ་ནས་བོད་ཡིག་རིག་རྩིས་དང་རྒྱབ་ཁུག་གྲ་སྒྲིག་བྱས་གོན་རྒྱུ་གོན་དེ་ནས་ང་ཚོ་ཆུ་ཚོད་དགུ་བ་སྒང་ནས་སློབ་གྲྭ་སོང་ནས་དགུ་ད་སྐར་མ་བཅོ་ལྔ་བ་སྒང་ནས་སློབ་གྲྭ་ནང་ཐོན་ནས་སློབ་གྲྭ་ནང་ནས་དང་པོ་དང་པོ་ང་ཚོ་དགོན་ཁར་སྒོ་རྒྱུ་དུས་ང་ཚོ་དང་པོ་དང་པོ་དེབ་ཀློག་དགོས་དེབ་ཨ་སྐར་མ་བཅོ་ལྔ་རེ་གཅིག་ཀློག་ཡང་ཕྱི་ལོགས་སོང་ནས་ང་ཚོ་གི་ལུས་རྩལ་གཅིག་སྦྱོང་དགོས་ལུས་རྩལ་ནང་ནས་མཚམས་མཚམས་མ་ང་ཚོ་བྲོ་འཁྲབ་དགོས་མཚམས་མཚམས་མ་ང་ཚོ་རྐང་རྩེད་པོ་ལོ་རྩེ་དགོས་དེ་དགེ་རྒན་གྱིས་ང་ཚོ་འདྲ་མི་འདྲ་བསླབ་དགོས་དེ་ནས་ང་ཚོ་ཧ་གོ་རྒྱུ་སྐྱོན་པོ་གསབ་དགོས་དེ་ནས་ང་ཚོ་སྟོན་མོ་སྟེ་ཚ་དྲོད་དཀའ། ང་ཚོ་སྐྱིད་རིགས་བཏུམ་ན French སྐད་བརྗོད་ནི་སྐྱིད་རིགས། ངོས་ཀྱི་འཛིན་གྲྭ་ནང་ནས་ཉོན་མོངས་ཨ་མ་ང་ཟིག་གི་གཤིས་ཀྱི་བསམ་བློ་ཡག་པོ་གཏོང་གི་རེད་དེ་ནས་ཡིན་ནའང་ངོས་ཀྱི་འཛིན་གྲྭ་ནང་ནས་དང་པོ་དང་པོ་རང་སྦྱོང་དང་པོ་དང་པོ་ཚར་མཁན་དེ་ང་དང་ངོས་ཀྱི་གྲོགས་མོ་ཨ་མེལ་ཡ་ད་སློབ་གྲོགས་གཞན་པ་ཟིག་ཁོ་མྱིང Denis ཡོད་ང་ཚོ་གསུམ་པོ་གི་མགྱོགས་ཤོས་ལས་ཀ་ལས་ཐུབ་གི་རེད་དེ་ནས་ང་ཚོས་དབྱིན་ཇི་སྦྱོང་གི་རེད་དབྱིན་ཇི་ནང་ནས་ང་ཚོས་སྐད་ཆ་བཤད་རྒྱུ་དབྱིན་ཇི་མ་ཡིན་པར་ང་ཚོས་དབྱིན་ཇི་གི་དེབ་བཟོ་གི་རེད་དེབ་ནང་ནས་ངོས་ཀྱི་དེབ་དེ་བཟོས་ཚར་ལ་ཚར་ལ་ཡོད་དེ་ནས།

ཕྱིར་ནི་ཡིན་ན་ཕྱིར་ནི་མིན་ན་དུས་ཀྱང་པོ་ལྟ་ན་འགྲིག་གོ་ནི་ཡིན་ན་རྩེད་མོ་རྩེས་ན་འགྲིག་གོ་མ་ཡིན་ན་གཟའ་པ་སངས་ཡིན་ན་རྩེད་མོ་རྩེས་ན་འགྲིག་གོ། ཕ་ཡིས་ཁྱིམ་དུ་ཞར་ཞོར་དུ་བོད་སྐད་རྒྱག་པ་དང་བོད་ཡིག་སློབ་ཁྲིད་བྱེད་པའི་ཐབས་ཤེས་དེ་ཡིས་ཕྲུ་གུ་གཉིས་ལ་བོད་སྐད་དང་བོད་ཡིག་གི་རྩ་བ་བརྟན་པོ་བཙུགས་ཐུབ་ཡོད་པ་དེའི་སྐོར་ལ་བུ་བསམ་གཏན་རྡོ་རྗེས་ངོ་སྤྲོད་བྱས་དོན། དེ་ནས་ང་ཚོ་བོད་ཡིག་འཛིན་གྲྭ་ནང་འགྲོ་གི་ཡོད་མ་རེད་ཨ་ཕ་གི་ཁོམ་དེ་ཁོམ་དེ་ཨ་ཕ་ལས་ཀ་ལས་གི་མེད་དུས་ཨ་ཕ་ང་ཚོ་བོད་ཡིག་བསླབ་དགོས་དེ་ནས་ཨ་ཕ་མེད་ན་གཟའ་ཉི་མ་དགོང་མོ་ཁོ་ཆུ་ཚོད་གསུམ་པ་སྒང་ནས་ཨ་ཕ་ཕྱིར་ཡུལ་ལ་ཡོང་ནས་ང་ཚོ་ཨ་ཁུ་རྟ་མགྲིན་ནས་ངར་གི་ཨ་ཁུ་ཡོད་སར་བལྟས་སོང་ནས་ང་ཚོ་དེ་ནས་བོད་ཡིག་འཛིན་གྲྭ་ཅིག་འགྲོ་གི་འདྲ་བོ་ཅིག་ཆགས་གི་ཡོད་ནའང། དེ་ནས་ང་ཚོ་མཚམས་མཚམས་མ་མ་གཏོགས་འགྲོ་གི་ཡོད་མ་རེད། མང་ཆེ་ཤོས་ང་ཚོ་ཁོམ་གི་ཡོད་མ་རེད། དེ་ག་ད་འགྲོ་ཐུབ་ཀྱི་ཡོད་མ་རེད། ཡིན་ནའང། ཞོགས་པ་རེ་རེ་རེ་རེ་ཁོམ་དུས་ཁོམ་དུས་ཨ་ཨ་ཕ་ང་ཚོ་སློབ་གྲྭར་ཡོད་དུས་ཨ་ཕ་ང་ཚོ་བོད་ཡིག་ཤོག་ཁག་བོད་ཡིག་བསླབ་གི་རེད། དེ་ནས། གུང་སེང་སྐབས་དེར་ཨ་ཕ་གི་དགོང་དྲོ་ཆུ་ཚོད་གསུམ་པ་སྒང་ང་ཚོ་བོད་ཡིག་བསླབ་གི་རེད། ཨ་ནི་དེ་ནི་ང་ཉི་མ་རེ་རེ་ནམ་རྒྱུན་གྱི་ང་བོད་ཡིག་སྦྱོང་གི་ཡོད་དེ་ནི་ཨ་ཕ་ང་ལ་སྒྲུང་ཁ་ཡོད་ནི་ང་ཚོ་ཚ་ན་དང་པོ་ཚ་ན་ང་ཚོ་སྒྲུང་ཀློག་གི་ཡོད་རེད་དེ་ནི་ཞོགས་པ་ང་ཚོ་འདི་ང་འདི་རྩོད་པ་རྒྱབ་རྒྱུ་གི་རྒྱབ་རྒྱུ་རྩོད་པ་རྒྱབ་རྒྱུ་དེ་སྦྱོང་ནི་དེ་ཀློག་གི་ཡོད་ཡིན་ན་དེ་རིང་ང་དགའ་སྤྲོ་ཀློག་ཆུང་ཀློག་ཡིན་དེ་ནི་ང་ཚོ་སློབ་གྲྭ་འགྲོ་དགོས་དུས་སྐབས་སུ་ཨ་ཕ་ང་ཚོ་ལ་སྐད་ཆ་མང་པོ་བྱས་ནས་ང་དང་ཨ་ཕ་གཉིས་ནས་མཚམས་མཚམས་མ་སྒྲུང་བཤད་དགོས་རེད་མཚམས་མཚམས་མ་རྩོད་པ་རྒྱབ་དགོས་རེད་མཚམས་མཚམས་མ་དག་ཆ་སྦྱོང་གི་ཡོད་རེད་མཚམས་མཚམས་མ་ཨ་ཕ་ང་ཡིག་ཚད་བཏང་ནས་དེ་རིང་ང་ཚོ་ཅི་ཞིག་སྦྱངས་ཡོད་མེད་དེ་གའང་ཡིག་ཚད་གཏོང་གི་ཡོད་རེད། དེ་བཞིན་བོད་སྐད་རང་རྐྱ་འཕེར་བ་ཤེས་པའི་དགེ་མཚན་སྐོར་ལ་བུ་བསམ་གཏན་རྡོ་རྗེས་ངོ་སྤྲོད་བྱས་དོན། དེ་ནི་ང་བོད་ནང་འགྲོ་མེད་ཡིན་ན་ང་ལོ་བཞི་ཡིན་དུས་རྒྱ་གར་སོང་ནས་རྒྱལ་བ་རིན་པོ་ཆེ་མཇལ་ཡིན་དེ་ནས་རྒྱལ་བ་རིན་པོ་ཆེ་མཇལ་ནས་ཞེ་གི་ང་དགའ་ཐལ་དེ་ནས་ཁོང་གི་ང་ལ་འཛིགས་གི་རྩིས་ནོར་ཆེན་པོ་དེ་བསླབ་སོང་མཐེ་བོང་ལ་མི་ལ་ཡག་པོ་སྟོན་བྱེད་པོ་དེ་ནས།

ཁ་པར་སྒང་ནས་ཨ་ཁུ་ཨ་ནེ་ཚོ། ཨ་ཡེ་ཨ་མྱེ་ཚོ་ཁ་ཚང་ལ་ཁ་བརྡ་བྱེད་ཀྱི་ཡོད། རྣམ་པ་ཚོས་གོང་དུ་གསན་པ་དེ་ནི་ལོ་དགུ་དང་ལོ་བརྒྱད་ལ་སླེབས་པའི་གཅེན་གཅུང་གཉིས་ཀྱིས་བོད་སྐད་དང་བོད་ཡིག་འབྲི་ཀློག་སོགས་རང་རྐྱ་འཕེར་བ་ཤེས་པ་དེ་ནི་ནུབ་ཕྱོགས་རྒྱལ་ཁབ་ནང་ཕ་མ་ནི་དགེ་རྒན་གལ་ཆེན་པོ་ཞིག་ཡིན་པ་ར་སྤྲོད་བྱས་ཡོད་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡུ་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་ཀྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཟླ་མཇུག་ཏུ་རྒྱ་ནག་རྒྱལ་ཡོངས་ནང་སློབ་གྲྭ་ཁག་གི་དགུན་ཁའི་གུང་སེང་མཇུག་རྫོགས་ནས་སློབ་གྲྭ་འགོ་ཚུགས་ཀྱི་ཡོད་པ་བཞིན་བོད་ནང་གི་ས་ཁུལ་གང་སར་སློབ་གྲྭ་འགོ་ཚུགས་ཀྱི་ཡོད་པ་དང་ལྷ་སའི་སློབ་གྲྭ་ཆུང་འབྲིང་ཁག་ཏུ་བོད་ཡིག་གི་སློབ་ཁྲིད་ལོ་རེ་བཞིན་ཇེ་ཉུང་དུ་བཏང་སྟེ་དེ་སྔ་ལྷ་ས་གྲོང་ཁྱེར་དམའ་རིམ་སློབ་འབྲིང་གཉིས་པའི་ནང་བོད་སྐད་ཡིག་གི་སློབ་ཚན་གཅིག་པུ་ཡོད་ན་ཡང་དེང་སྐབས་བོད་ཡིག་གི་སློབ་ཁྲིད་མིང་ཙམ་ལས་སློབ་ཁྲིད་བྱེད་ཀྱི་མེད་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་གིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། རྒྱལ་སྤྱིའི་སྲིད་གཞུང་ཁག་གིས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་མཁན་རྣམས་གློད་བཀྲོལ་གཏོང་དགོས་པའི་གནོན་ཤུགས་སྤྲོད་དགོས་པ་དང་ཁོང་ཚོ་ནི་སོ་སོའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱད་པ་དེ་ལ་རྒྱ་ནག་གཞུང་གིས་ནོར་འཁྲུལ་གྱིས་བཙོན་འཇུག་བྱས་པ་ཞིག་ཡིན་པ་ནན་བརྗོད་གནང་འདུག། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་སྤེལ་བའི་གནས་ཚུལ་དེའི་ནང་ད་དུང། རྒྱ་ནག་གཞུང་གིས་སྡེ་དགེ་དབོན་པོ་སྟོད་ཁུལ་ནས་བོད་མི་རྣམས་གནས་སྤོས་བྱེད་དགོས་པའི་བཙན་བཀའ་གཏོང་བཞིན་པ་དེ་ནི་གཙོ་བོ་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་གི་ཆ་ཤས་ཤིག་ཡིན་པ་དང་དེ་ནི་རྒྱ་ནག་གཞུང་གིས་འབྲི་ཆུའི་བཞུར་རྒྱུན་དུ་ཁྱོན་ཆུ་མཛོད་གློག་ཁང་བཅུ་གསུམ་གསར་རྒྱག་བྱེད་འཆར་ཡོད་པའི་ཁོངས་ཀྱི་གཅིག་ཡིན་པ་བཀོད་འདུག། རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་གསང་བའི་ཁོངས་སུ་ལས་ཀའི་གསང་བའི་བཅུག་སྟེ་ཁྲིམས་གཞི་རྒྱ་སྐྱེད་བཏང་ཡོད་པའི་གནས་ཚུལ་འདུག་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བརྩིས་པ་ཡིན་ན་རྒྱ་ནག་གི་ཁྲིམས་བཟོ་བ་ཚོས་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞི་གཞི་རྒྱ་ཆེ་རུ་བཏང་བ་ད་རེས་ཐེངས་མ་དང་པོ་ཡིན་པ་དང་རྒྱལ་ཁབ་ཀྱི་གསང་བའི་ཁྲིམས་གཞི་ཁོངས་སུ་ཚོར་རྣོ་ཆེ་བ་དང་དམ་དྲག་ཆེ་བའི་གནས་ཚུལ་ལམ་ལས་ཀའི་གསང་བ་ཁག་ཀྱང་བཅུག་ཡོད་པ་ཁྲིམས་གཞི་དེ་རྒྱ་སྐྱེད་བཏང་བའི་ཡིག་ཆ་གང་འཚམས་འགྲེམས་སྤེལ་བྱས་པའི་ནང་བཀོད་ཡོད་འདུག། ཧྥ་རན་སིའི་རྒྱལ་ས་ཕ་རིས་གྲོང་ཁྱེར་གྱི་ཧྥ་རན་སི་སྤྱི་ཚོགས་རིང་ལུགས་ཚོགས་པའི་ཚོགས་ཁང་ནང། བོད་མི་མང་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་བཀོད་སྒྲིག་གནང་སྟེ་ཧྥ་རན་སིའི་ཆབ་སྲིད་མི་སྣ་དང་ཆེད་མཁས་པ་མཉམ་ཞུགས་ཐོག་བོད་དོན་ཐད་བགྲོ་གླེང་ཚོགས་འདུ་ཞིག་གནང་འདུག་དེ་ཡང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་གོང་ཞུས་བོད་མི་མང་ཡུ་རོབ་སྤྱི་འཐུས་ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ནས་བཀོད་སྒྲིག་གནང་བའི་ཐོག་ཧྥ་རན་སིའི་ཆབ་སྲིད་མི་སྣ་གཉིས་དང་ཆེད་མཁས་པ་གདན་ཞུས་ཐོག་རང་དབང་དང་མང་གཙོ།